ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་ཉིད་ཁྱེད་རང་ཚོ་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

ཡི་གེ། ཀ་སྐལ། ཡིན་གི། ས་ཆ་འདི་བལ་ཡུལ་རེད། ཉིད་གི། འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱའི་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ཚད་རེ་རྒྱག་དེ་དེ་རོ་ཡོད་ཡིག་སྐལ་ཚད་རྒྱག་དེ་ལས་རིམ་ཨ་ས་གི་བ་ནི Post Box number གཉིས་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས་ཀ་ཐ་མན་ཌུ་ནེ་པཱལ

དཀོན་མཆོག་གི་འགྲོ་སྟངས་འདི་ཕུལ་བའི་གི་གདོང་ངོས་ནས་ཡང་ང་སྨོན་ལམ་གཅིག་ཞུ་གི་ཡིན་ནོ་ཞེས་ཡབ་དཀོན་མཆོག་ལ་ཕྱག་འཚལ་ལོ། དཀོན་མཆོག་གི་འགྲོ་སྟངས་འདི་མི་མང་ཚང་མའི་གི་བར་ལ་སླེབས་པའི་སྐབས་ལ་ང་ལ་རོགས་རམ་གནང་བྱེད། མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་འདི་ལས་ནས། ག་རེ་འགྲོ་ཡོད་ཟེར་ན་ཁྱེད་ཚོ་གི་ཚང་མའི་གི་བར་ལ་ཡང་ང་འདི་འགྲོ་བ་རིགས་དྲུག་ལ་ཕན་ཐོགས་པའི་གི་སེམས་ཅན་ཐམས་ཅད་ལ་ཕན་ཐོགས་པའི་གི་ཆོས་དང་ཚུལ་ཁྲིམས་འདི་ཁྱོད་ཡང་ང་དེ་རིང་མི་མང་ཚང་མ་གི་ཐོག་ལ་ཕུལ་མཁན་སྐབས་ལ་ཁྱོད་ཀྱིས་རོགས་རམ་གནང་བྱེད་ཨ་མེན། མི་མང་ལྷན་རྒྱས་རྣམ་པ་ཚོ་ད་དེ་རིང་གི་འདི་ལས་རིམ་འདི། གང་ཡོད་ཟེར་ན་སྡོང་པོ་དང་ཡལ་ག་གི་སྒྲུང་ནས་ང་ཁྱེད་ཚོ་མི་མང་ཚང་མ་ལ་འདི་བཀའ་དེ་ཞུ་གི་ཡིན་ནོ་ཞེས་གསན་ཞུ་རོགས་གནང། དང་པོ་འདི་ནི་རང་གི་རོགས་འདི་ཡག་པོ་ཡོང་ན་དཀོན་མཆོག་གི་སྨོན་ལམ་འདི་འབྱོར་གི་ཡིན་རེད། འོ་མི་མང་ལྷན་རྒྱས་རྣམ་པ་ཚོ་དང་པོ་གང་ཡོད་ཟེར་ན་རང་གི་ཆ་འདྲི་འདི།

སྙིང་གི་སྐད་ཆ་ཚང་མ་བཤད་ན། བཤད་ན་ཅི་གང་ཡང་ཡོང་བ་མ་རེད་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ། ཡབ་ཡེ་ཤུ་གི་ལས་ཅི་བྱེད་མཁན་ཐོག་ལ་ཁོང་ཚོ་གིས་རང་ལ་སྨོན་ལམ་གནང་གི་རེད་ཨོ། ཁྱོད་ཡབ་ཡེ་ཤུ་གིས་རང་ལ་སྨོན་ལམ་རྒྱག་དགོས་ཡོད་དོ་ཞེས་འདི་ངའི་གི་མི་རེད་འདི་གི་གྲོ་ཚུལ་ཁྲིམས་དང་ཁོས་གི་ངའི་གི་གང་བཀོད་པ་དག་གནང་གི་འདི་ཁོས་གི་བྱེད་དགོས་ཡོད་ཟེར་ནས་ཁོང་ཚོ་གིས་རང་ལ་ཞུ་གི་ཡིན་ནོ་ཞེས་ཁོས་དྲན་དཔེར་ན་ཡབ་ཡེ་ཤུ་གིས་རང་ལ་ལྟ་གི་རེད་རྒྱབ་སྐྱོར་རྒྱབ་སྐྱོར་བྱེད་གི་རེད་དེ་ག་ག་ལ་འགྲོ་ན་ཁོང་ཚོ་གིས་ཅི་ལོག་རོགས་རམ་བྱེད་དགོས་ཡོད་ཨོ་འདི་འདྲའི་ཡབ་ཡེ་གི་ཆོས་ཁྲིམས་འདི་འདྲའི་ཡབ་ཡེ་གི་ཚུལ་ཁྲིམས། འདི་ལ་འོ་རང་ཚང་མ་ཞིག་འགྲོ་དགོས་དགོས་ཡོད་འདི་ནི་འདི་མིན་ཚད་ཡག་པ་གང་ཡོང་བ་མ་རེད་ཅེས། མི་མང་ལྷན་རྒྱས་རྣམ་པ་ཚོ་ཁོང་གིས་རང་གི་རྒྱབ་སྐྱོར་བྱེད་མཁན་གྱི་མི་འདི་ཚོ་ལ་ཁོང་ཚོ་གིས་ཤོག་སྨྲ་མཁན་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཡེ་ཤུ་ཡིས་རང་གི་སློབ་ཕྲུག་སློབ་ཕྲུག་ཚང་མ་ལ་རོགས་ཟེར་ཏེ་ཤོག་སྨྲས་ཏེ་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ།

ཁོང་ཚོ་གིས་རང་ལ་ཡག་པོ་བྱེད་གིན་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། ཡབ་ཡེ་ཤུ་གིས་མི་ཡི་ཐོག་ལ་གང་མིན་ཚད་ཡག་པོ་བྱེད་དེ་ཡོད་པ་རེད། འདི་ལ་མི་གཅིག་གིས་རང་གི་རོགས་ཀྱི་ཐོག་ལ་རང་གི་གཟུགས་པོ་སྟེར་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། ད་མི་ཡི་ཐོག་ལ་རང་གི་གཟུགས་པོ་འདི་གང།

རོགས་པ་རང། འོ་རང། རོགས་པ་རང་གསུངས་ཏེ་ཡོད་པ་རེད་དཀོན་མཆོག་གིས་ཁོང་ཚོ་མཉམ་དུ་གང་ཡོད་པ་དེ་རང་ལ་གནང་གི་རེད་ཁོང་གིས་འོ་རང་ལ་རང་མཉམ་དུ་དེ་ན་ཡག་པོ་ཟ་གི་རེད་ཁོང་འོ་རང་གི་བལ་དང་བསམ་བློ་ཡག་པོ་ཁོང་ཞུ་གི་རེད།

བྱེད་དགོས་ཡོད་དེ་ནས་ཁོང་འོ་རང་གི་ཐོག་ལ་ཤི་བ་རེད། རང་གིས་རང་ལ་ཁོང་ཚོ་ལ་གནང་བ་རེད། དེ་ནས་འདི་འདི་འདྲ་ཡག་པོ་ཡི་ཚུལ་ལ། གང། མོ་མེ་བྱས་ན་བྱེད་མཁན་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་འདི། རང་རང་འདི་ཡི་ཆེད་ལ་ཕེབས་གནང་དུང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་ཡང་ཡབ་ཡེ་ཤུ་གི་འོ་རང་ཚང་མ་དེ་དུང་བུ་དང་ཡིད་ལྔ་མཉམ་དུ་རོགས་པ་རང་ཡིན་ཞུས་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། རེ་ཌི་ཡོ་ཉན་མཁན་གྱི་མིང་དེ་དུས་ཚོད་འདི་ནི། གཏམ་དང་ཡབ་ཡེ་ཤུ། གི་ཆོས་ཀྱི་གསུང་རབ་ཚང་མ་མེད་དེ་དུས་ཚོད་འདི་ནི་རྫོགས་སོང་ད་ཡང་དེ་རིང་གི་ལས་ལ་ཕེབས་གནང་སའི་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་རྗེས་སང་ཉིན་ཡང་འདི་ཡི་དུས་ཚོད་ལ་འོ་རང་ཚང་མ་ཡ་ཡང་ཐུག་གི་རེད་ཐུགས་རྗེ་ཆེ། ཨ་ས་ཡི་བ་ནི་རེ་ཌི་ཡོ་ཚོགས་པའི་གི་མི་མང་ཚང་མ་ལ་དགོང་བཟང་ཞུ་གི་རེད། བཀྲ་ཤིས་བདེ་ལེགས

ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་སེན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ་གསུང་མཁན་གི

དེ་ལྟར་ཁྱོད་རང་གི་ཁྱིམ་དང་ཨིསི་རཱཨེལ་གྱི་བུ་རྣམས་ཀྱི་ཚོགས་ཀྱི་ཕྱིར་སྡིག་བཤགས་བྱེད་པར་དགོས། དེ་ནས་ཡ་ཧོ་བ་ཡི་དྲུང་དུ་ཡོང་ཡོད་པའི་མཆོད་ཁྲི་ཡི་རྩར་ཐོན་ནས་དེ་ལ་སྡིག་བཤགས་བྱེད་ཅིང་གླང་ཐུག་གི་ཁྲག་དང་དང་ར་ཐུག་གི་ཁྲག་ལས་བླངས་ནས་ཕྱོགས་བཞིར་མཆོད་ཁྲི་ཡི་ཁྲི་ཡི་རུ་བ་རྣམས་ལ་བྱུག་པར་དགོས་དེ་ཡི་སྟེང་སྟེང་དུ་རང་གི་མཛུབ་མོས་ལན་བདུན། ཁྲག་ལས་བྱུགས་ཤིང་ཨིསི་རཱཨེལ་གྱི་བུ་རྣམས་ཀྱི་མི་གཙང་བ་རྣམས་ལས་གཙང་བ་དང། དམ་པར་བྱེད་པར་དགོས། ནམ་གནས་དམ་པ་དང་འདུན་མ་ཡི་གུར་མཆོག་དང་མཆོད་ཁྲི་ལ་སྡིག་སྡིག་བཤགས་བྱས་ཟིན་པའི་གི་ཚེ་ར་ཐུག་གསོན་པོ་འདི་ཁྱེར་ཡོང་བར་དགོས། ཡང་ཨ་རོན་གྱིས་ར་ཐུག་གསོན་པོ་ཡི་མགོ་ལ་ལག་པ་གཉིས་བརྐྱངས་བཞག་ནས་དེ་ཡི་གོང་ལ་ཨིསི་རཱཨེལ་གྱི་བུ་རྣམས་ཀྱི། ཉེས་པ་ཐམས་ཅད་དང་དེ་དག་གི་སྡིག་པ་ཐམས་ཅད་ལས་བྱུང་བའི་འགལ་འཁྲུལ་ཐམས་ཅད་མཐོལ་ཞིང་དེ་དག་ར་ཐུག་གི་མགོ་ལ་བཀལ་ནས་དེར་གྲ་སྒྲིག་ཡོད་པའི་མི་ཞིག་གིས་གྲོལ་གཏོང་བར་དགོས་དེ་ལྟར་ར་ཐུག་དེ་དག་གི་ཉེས་པ་ཐམས་ཅད་ནི་འཁུར་ཞིང་གནས་དབེན་པ་ཞིག་ཏུ།

གོས་རྣམས་གོན་པ། ཕྱིར་ཐོན་ནས་རང་གི་ཕྱིར་སྦྱིན་སྲེག་གཅིག་དང་མི་འགྱུར་གྱི་ཕྱིར་སྦྱིན་སྲེག་གཅིག་ཕུལ་བའི་བཞིན་རང་དང་མི་ཚོ་ཡི་ཕྱིར་སྡིག་བཤགས་བྱེད་པར་དགོས་ཡང། སྡིག་པའི་ཕྱིར་ཕུལ་བའི་དུད་འགྲོ་ཡི་ཚིལ་ཁྲི་ཡི་ཁར་མེར་བསྲེག་པར་ཡང་ཨ་རོན་ཟེལ་གྱི་ཕྱིར་ར་ཐུག་ཕ་རོལ་དུ་ཁྱེར་བའི་མི་དེས་རང་གི་གོས།

ཕྱི་མིས་གང་གིས་ཀྱང་ལས་བྱེད་པར་མི་རུང། དེ་ཅི་ཡི་ཕྱིར་ཞེ་ན། ཉིན་འདི་ཡི་ཉིན་དུ་ཁྱེད་རང་གི་སྡིག་པ་ཐམས་ཅད་ཀྱི་ཕྱིར་སྡིག་བཤགས་ཐོབ་ཅིང། ཡང་ཡ་ཀོབ་པི་ཡི་ཞལ་ངོར་ཁྱེད་དག་བདེ་བར་མཛད་ཡོང་བའི་དོན་ལ་ཡིན། དེས་ན་འདི་ནི་ཁྱེད་ཀྱི་ཕྱིར་བཤགས།

གོས་དམ་པ་རྣམས་གོན་ནས། གནས་གནས་དམ་པའི་གི་དམ་དམ་པ་འདུན་མ་ཡི་གུར་མཆོག། མཆོད་ཁྲི་ཡི་དོན་དུ་སྡིག་བཤགས་ཕུལ་བ་རེད། བླ་མ་རྣམས་མི་ཚོགས་ཐམས་ཅད་ཀྱི་ཕྱིར་སྡིག་བཤགས་བྱེད་པར་དགོས། ཡི་སི་ར་ཨེལ་གྱི་བུ་རྣམས་ཀྱི་སྡིག་པ་ཐམས་ཅད་ཀྱི་ཕྱིར་ལོ་རེ་བཞིན་ལན་རེ་སྡིག་བཤགས་བྱེད་པ་ནི། རྟག་པའི་གི་དུས་མཚམས་ཤིག་ཡིན། ཧ་ཧོ་གོ་བའི་གི་དོན་ཞེས་བཀའ་གནང་བ་རེད། ཡང་སྐྱར་ཡ་ཀོབ་མོ་ཤེ་ལ་བཀའ་གནང་བ་བཞིན་དུ་ཨ་རོན་ནོན་གྱིས་བྱས་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ།

ཕེབས་གནང་ཟིན་འདི་ལ་ལྷན་རྒྱས་ལྷན་རྒྱས་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། ཡང་ཡང་དག་ཞུ་ནས་ནས་ནི་མ་ལ་འདི་ཨ་ས་གའི་བ་ནི་ལས་རིམ་འདི་དུས་ཚོད།